ད་ཡང་ཡིན་དུས་ད་ཁ་ཅིག་གིས་རང་མཚན་གྱི་མཚན་ཉིད་འོ་ག་རེ་བཞག་སོང། ཡུལ་དུས་རང་བཞིན་མ་འདྲེས་པ་ད་རང་མཚན་མཚན་ཉིད་ལ་བཞག་སོང་ཨང། འདུག་བཞག་རེད། ད་དེ་བཞག་པ་དེ་ནི་འགྲིག་གི་མི་འདུག་ཟེར་ཡ་སྐོར་ལ། འོ་ཧོ། ད་རང་ལུགས་རང་མཚན་གྱི་མཚན་ཉིད་སྐོར་ལ་འདི་བཞག་གི་རེད་ཅེས་རང་མཚན་གྱི་མཚན་ཉིད་སྐོར་ལ་འདུས་བྱས་ཀྱི་ཆོས་ཅིག་གི་སྟེང་དུ་ཁེགས་སོང་ན་ཐལ་འགྱུར་བའི་ལྟ་བ་གོ་ཐུབ་མཁན་ཅིག་གོ་བ་རེད་ཟེར་ལབ་དགོས་པ་རེད། ལུགས་འདིས་མདོ་སྡེ་པའི་ལུགས་ཀྱི་རང་མཚན་གྱི་མཚན་ཉིད་དེ་ལའང། འདུས་བྱས་ཀྱི་ཆོས་གང་ཡང་རུང་བ་ཅིག་གི་སྟེང་དུ་སུའི་བློ་དེ་ཁེགས་ཀྱི་འདུག་ན་ཁེགས་ཐུབ་སོང་ན་ཁེགས་སོང་ན། ཐལ་འགྱུར་བའི་འདོད་པ་ལྟར་གྱིས།